ཨི་སི་རལ་གྱིས་གྷ་ཛའི་བྱང་ཕྱོགས་ས་ཁུལ་ནང་གི་པ་ལེ་སི་ཐན་ནི་ཉེན་གཡོལ་བྱེད་དགོས་པའི་བཀའ་རྒྱ་གསར་པ་ཞིག་དེ་རིང་རེས་གཟའ་མིག་དམར་གྱི་ཉིན་བཏང་ཡོད་པ་དང། འདི་ཡང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་བྱིས་པ་ཐེབས་རྩ་ཁང་གིས་ཞིབ་འཇུག་སྙན་ཐོ་ཞིག་བཏོན་པར་གཞིགས་ན། གྷ་ཛའི་བྱང་ཕྱོགས་ས་ཁུལ་ནང་གི་ཕྲུ་གུ་བྱིས་པ་དྲུག་ནས་གཅིག་ལ་ཁ་ལག་ལྡེང་ངེས་ཟ་རྒྱུ་མེད་པ་དང་ཡང་ན་བདེ་ཐང་གི་ཐོག་གནས་ཐུབ་རྒྱུར་ཟས་བཅུད་ལྡན་པའི་བཟའ་བཅའ་ཐོབ་ཀྱི་མེད་པ་བཀོད་ཡོད་འདུག་སྙན་ཐོ་འདི་ད་དུང་སྤྱི་ཟླ་བཅུ་པའི་ཚེས་བདུན་གྱི་ཉིན་ནས་ཨི་སི་རལ་གྱིས་ས་ཁུལ་ནང་གནམ་ཐོག་ནས་རྒོལ་རྡུང་གི་བྱ་སྤྱོད་ལག་བསྟར་བྱས་པ་ནས་བཟུང། གནས་སྟངས་ཁག་ནི་དེ་བས་ཀྱང་ཤུགས་ཆེ་ཇེ་སྡུག་ཏུ་ཕྱིན་ཡོད་པ་དང། དམག་འཁྲུག་མགོ་འཛུགས་བྱས་པ་ནས་བཟུང་ད་བར་པ་ལ་སི་ཐན་ནི་ཉིས་ཁྲི་ཉིས་སྟོང་ཙམ་ལ་སྲོག་སྐྱོན་དང་གྷ་ཛའི་ནང་གི་མི་བརྒྱ་ཆ་བརྒྱད་ཅུ་ཙམ་ནི་ཁྱིམ་གཞི་མེད་པར་བཏང་ཡོད་པ་ཡང་བཀོད་ཡོད་འདུག་ཨི་སི་རལ་གྱི་ཕར་རྒོལ་གྱི་ལས་འགུལ་དེ་བཞིན། གྷ་ཛའི་ལྷོ་ཕྱོགས་གྲོང་ཁྱེར་རཱ་ཧྥ་ནང་དུ་ཡང་རྒྱ་སྐྱེད་བྱེད་རྒྱུ་བཅུག་ཡོད་པ་དང། གྷ་ཛའི་ནང་པ་ལཱ་སི་ཏན་ནིའི་མི་འབོར་ས་ཡ་གཉིས་དང་སུམ་འབུམ་ཙམ་ཡོད་པ་ནས་ཕྱེད་ཀ་ཙམ་ནི་དེང་སྐབས་གྲོང་ཁྱེར་དེའི་ནང་ཉེན་གཡོལ་དུ་གནས་སྤོ་བྱས་ནས་གནས་བཞིན་ཡོད་པ་རེད། ཨི་ཇིབ་ཀྱི་ས་མཚམས་ཉེ་འཁྲིས་སུ་ཡོད་པའི་པ་ལེ་སི་ཐན་གྱི་གྲོང་ཁྱེར་རཱ་ཧྥཱ་ནང་དེང་སྐབས་པ་ལེ་སི་ཐན་ནི་མང་པོ་ཞིག་ནི་གུར་དང། རྒྱལ་ཚོགས་ཀྱིས་བཙུགས་པའི་སྡོད་ཁང་ཁག་གི་ནང་འཚང་ཁ་ཤིག་ཤིག་གི་ཐོག་ནས་སྡོད་དགོས་པའི་གནས་སྟངས་ཤིག་ཏུ་གྱུར་ཡོད་པ་རེད། ཨི་སི་རལ་གྱི་དམག་དཔུང་གིས་དེ་རིང་རེས་གཟའ་མིག་དམར་གྱི་ཉིན། གྷ་ཛའི་ལྷོ་ཕྱོགས་སུ་ཡོད་པའི་གྲོང་ཁྱེར། ཛམ་ཐོང་དང། ཐ་གུ་མན་གཉིས་ནང་གི་པཱ་ལི་སི་ཐན་ནེ་ཀྱི་གྲོང་མི་རྣམས་ཀྱང་ཉེན་གཡོལ་བྱེད་དགོས་པའི་བཀའ་རྒྱ་བཏང་ནས་པཱ་ལི་སི་ཐན་ནེ་ཀྱི་དྲག་འཐབ་རུ་ཁག་གིས་ཨི་སི་རལ་གྱི་ཐོག་ད་དུང་ཡང་ས་ཁུལ་ནང་ནས་ཤུགས་ཆེའི་རྒོལ་རྡུང་གི་བྱ་སྤྱོད་ལག་བསྟར་བྱེད་ཀྱི་ཡོད་པའི་གསལ་ཁ་བཏོད་ཡོད་འདུག་ཡང་གྲོང་ཁྱེར་ཐ་གུ་མན་ནང་སྡོད་མཁན་གྲོང་མི་ཨ་མིན་ཨབ་དུལ་ཨ་བྷ་ཏི་ཡིས་གསར་འགོད་པའི་བཅར་འདྲི་དང་ལེན་བྱེད་སྐབས། གྷ་ཛའི་ཤར་ཕྱོགས་ས་ཁུལ་གྱི་ཆ་ཤས་ས་ཁུལ་ནང་འདས་པའི་ཉིན་གཉིས་ཙམ་གྱི་རིང་གནམ་ཐོག་དང་ས་ཐོག་གཉིས་ནས་འཐབ་འཛིང་དྲག་པོ་བྱུང་ནས་ང་ཚོ་ནི་ཁྱིམ་ཚང་གི་ནང་ཡིབ་སྡོད་བྱེད་དགོས་པ་ལས་ཕྱིར་ཐོན་བྱེད་ས་མེད་པ་ཞིག་ཏུ་གནས་བཞིན་ཡོད་ཅེས་བརྗོད་ཡོད་འདུག་ཡང་རྒྱལ་སྤྱིའི་བྱིས་པ་ཐེབས་རྩ་ཁང་གི་ཞིབ་འཇུག་སྙན་ཐོས། གྷ་ཛའི་ནང་གི་ཕྲུ་གུ་བྱིས་པ་ལོ་ན་ལྔ་ལས་ཆུང་བ་བརྒྱ་ཆ་དགུ་བཅུ་ཙམ་ལ། ཟས་བཅུད་ལྡན་པའི་བཟའ་བཅའ་མི་ཐོབ་པར་བརྟེན་ནས་བཤལ་ནད་ཐེ་བའི་ནད་འདྲ་མིན་གྱི་སྣ་ཁ་ཡོད་པ་དང། ཁྱིམ་ཚང་བརྒྱ་ཆ་བརྒྱད་ཅུ་ཙམ་ལ་འཐུང་ཆུ་གཙང་མ་མེད་པ་དང། ཁྱིམ་ཚང་དེ་དག་གི་ཆ་སྙོམས་མི་གཅིག་ལ་ཉིན་རེར་འཐུང་ཆུའམ་ཡང་ན་གཞན་གྱི་དགོས་མཁོར་མཁོ་བའི་ཆུ་ལི་ཏྲ་གཅིག་ཙམ་ལས་ཐོབ་ཀྱི་མེད་པ་ཡང་བཀོད་ཡོད་འདུག་རྒྱལ་ཚོགས་ཀྱི་སྙན་ཐོ་དེས་ཨི་ཇིབ་དང་པཱ་ལེ་སི་ཐན་ནེ་ཡི་ས་མཚམས་ཁྱད་ཡོལ་གྱི་ག་ཛའི་ལྷོ་ཕྱོགས་ས་ཁུལ་ར་ཧྥ་ནང་བཟའ་བཅའ་དང་སྨན་སོགས་ཀྱི་རོགས་རམ་ཁག་འབྱོར་གྱི་ཡོད་ན་ཡང། ས་ཁུལ་ནང་གི་བྱིས་པ་བརྒྱ་ཆ་ལྔ་ཙམ་ནི་ཟས་བཅུད་ལྡན་པའི་བཟའ་བཅའ་མི་ཐོབ་པའི་དཀའ་ཚེགས་ཚབས་ཆེན་འཕྲད་བཞིན་ཡོད་པ་དང། ག་ཛའི་བྱང་ཕྱོགས་ས་ཁུལ་ནང་རོགས་རམ་སྐྱེལ་འདྲེན་བྱེད་མཁན་ཨི་སི་རལ་གྱི་དམག་དཔུང་གིས་གཏོང་གི་མེད་པར་བརྟེན་ནས་ས་ཁུལ་ནང་གི་ཕྲུ་གུ་བྱིས་པ་བརྒྱ་ཆ་བཅོ་ལྔ་ཙམ་ནི་ཟས་བཅུད་ལྡན་པའི་བཟའ་བཅའ་མི་ཐོབ་པའི་དཀའ་ཚེགས་ཧ་ཅང་གི་ཆེན་པོ་ཞིག་གི་ནང་ལྷུང་བཞིན་ཡོད་པ་བརྗོད་ཡོད་འདུག་ག་ཛའི་དམག་འཁྲུག་འགོ་འཛུགས་མ་བྱས་ཀྱི་གོང་ས་ཁུལ་ནང་ཕྲུ་གུ་བྱིས་པར་ཟས་བཅུད་ལྡན་པའི་བཟའ་བཅའ་མི་ཐོབ་པའི་དཀའ་ངལ་འཕྲད་མཁན་གྱི་གྲངས་ཚད་དེ་ནི་བརྒྱ་ཆ་གཅིག་ལས་ཉུང་ཙམ་ལས་མེད་པ་རེད། ཡང་རྒྱལ་ཚོགས་ཀྱི་བྱིས་པ་ཐེབས་རྩ་ཁང་གི་འབྲེལ་ཡོད་ལས་སྣེ Ted Chaiban གྱིས་ག་ཛའི་ནང་བྱིས་པ་ནད་དང་ཟས་བཅུད་མི་ལྡན་པའི་ཐོག་ཚེ་ལས་འདས་མཁན་གྱི་གྲངས་འབོར་དེ་བཞིན་ཧ་ཅང་གི་མང་དུ་འགྲོ་སྲིད་པ་ཡིན་པ་དང། ག་ཛའི་ནང་ཕྲུ་གུ་བྱིས་པ་ཤི་བའི་གྲངས་ཚད་མཐོ་པོ་ཡོད་པའི་གནས་སྟངས་དེ་བཞིན་དེ་བས་ཀྱང་ཇེ་སྡུག་ཏུ་འགྲོ་སྲིད་རྒྱུ་དེ་བློ་འཚབ་ཧ་ཅང་གི་ཆེན་པོ་བྱེད་དགོས་པ་ཆགས་ཡོད་རེད་ཅེས་བརྗོད་ཡོད་འདུག་ག་ཛའི་མི་དམངས་ཀྱི་དཀའ་སྡུག་སེལ་རྒྱུའི་དོན། ཨ་མི་རི་ཀས་རེས་གཟའ་ཕུར་བུའི་ཉིན་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ་ག་ཛའི་ནང་གནས་སྐབས་རིང་གི་མེ་འཕེན་མཚམས་འཇོག་ཡོང་རྒྱུའི་གྲོས་འདོན་ཞིག་བཏོན་ནས་ཨི་སི་རལ་གྱིས་ག་ཛའི་ལྷོ་ཕྱོགས་གྲོང་ཁྱེར་ར་ཧྥཱ་གི་ནང་ཕར་རྒོལ་རྒྱ་སྐྱེད་རྒྱུ་དེར་རྒྱལ་ཚོགས་ཀྱི་རྒྱབ་སྐྱོར་མེད་པ་བརྗོད་དགོས་པ་ཡང་འཁོད་ཡོད་འདུག་ཨ་མི་རི་ཀའི་གྲོས་འདོན་དེ་ནི་ཨལ་ཇེ་རི་ཡ་ཡིས་ག་ཛའི་ནང་མེ་འཕེན་མཚམས་འཇོག་འཕྲལ་དུ་དགོས་རྒྱུའི་གྲོས་འཆར་ཞིག་བཏོན་ཡོད་པར། རེས་གཟའ་མིག་དམར་གྱི་ཉིན་རྒྱལ་ཚོགས་ཀྱི་ནང་འོས་བསྡུ་བྱ་རྒྱུ་དེ་ཨ་མི་རི་ཀས་འགོག་རྒྱུའི་བརྡ་བཏང་བའི་རྗེས་སུ་བྱུང་བ་ཞིག་ཡིན་པ་དང། ཨ་མི་རི་ཀས་དེ་ལྟར་བྱེད་དགོས་དོན་དེ་ནི་ཨི་སི་རེལ་དང་ཧ་མ་སི་གཉིས་མེ་འཕེན་མཚམས་འཇོག་དང་དེ་བཞིན་ཧ་མ་སིའི་བཙན་ཉར་འོག་ཡོད་པའི་མི་སྣ་ཁག་གློད་གྲོལ་ཡོང་རྒྱུ་དེ་དེང་སྐབས་ཨ་མི་རི་ཀ་དང་ཨི་ཇིབ་ཨི་སི་རེལ་དེ་བཞིན་ཁ་ཏྲ་བཅས་ཀྱིས་གྲོས་མོལ་བྱེད་བཞིན་ཡོད་པར་གནོད་སྐྱོན་མི་འབྱུང་བ་ཡོང་རྒྱུའི་དོན་དུ་བྱས་པ་ཞིག་ཏུ་ཡང་གྱུར་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་བསྒྲིགས་དང་ཕབ་སྒྱུར་སྙན་སྒྲོན་ཞུ་མཁན་རྒན་བཀྲ་ཤིས་ཡིན།